དགུན་དང་དཔྱིད་དང་དབྱར་དང་དབྱར་ཐུང་ངུ་དང་དབྱར་རིང་པོ་ཟེར་ནས་ད་དེ་ལ་དུས་ཚིགས་དེ་ལ་ལྔ་ཡེ་ཏོག་དེ་རེད་དོ། ལྔས། དགུན་ཟླ་ར་བ་ནས་བཟུང་སྟེ་རིམ་པ་ལྟར་ཟླ་བ་བཞི་དང་བཞི་དང་གཅིག་དང་ཞག་གཅིག་དང་ཞག་གཅིག་གིས་ཆད་པའི་ཟླ་བ་གསུམ་དང། འོ་ད་དེ་རེད་ད་དེ་ཚོ་དེ་ལ་དགུན་གྱི་ཟླ་བ་དེ་ལ་བཞི། ཨ་ནི་དཔྱིད་ཀྱི་ཟླ་བ་དེ་ལ་བཞི། ཨ་ནི་དབྱར་དེ་ལ་ད་དང་པོ་དེ་ལ་དབྱར་དབྱར་གྱི་ཟླ་བ་གཅིག།

ཟླ་བ་གཉིས་དགུན་སྟོད་དེ་ལ་ཟླ་བ་གཉིས་དགུན་སྨད་ལ་ཟླ་བ་གཉིས་དཔྱིད་ཀྱི་ཟླ་བ་གཉིས་སོས་ཀ་ལ་ཟླ་བ་གཉིས། ཨ་ནི་དབྱར་ཟླ་བ་གཉིས་སྟོན་ཟླ་བ་གཉིས་འོ་ད་དེ་འདྲི་བྱེད་རེད་བ་ད་དྲུག་གཉིས་བཅུ་གཉིས་རེད་བ་འོ་ད་དེ་བྱེད་ད་དེ་འདྲི་བཟོ་ནས། དྲུག་ཏུ་བྱེད་པ་བཤད་མོད་ཀྱི་དེ་དག་ལས་སྐབས་འདི་ན་ཨ་ནི་དགུན་དང་དཔྱིད་དང་དབྱར་ཏེ་ཟླ་བ་བཞི་པར་བཤད་པ་དེ་སྐབས་སུ་བབས་པས་འོ་དེ་རེད་ད། འདི་འདྲའི་བཟོ་ནས་ད་སྤྱིར་བཏང་དུས་ཚིགས་དེ་ལ་འཇིག་རྟེན་གྱི་ཐ་སྙད་དབང་དུ་བྱས་པ་ཡིན་ན་ཨ་ནི་དུས་ཚིགས་ལ་ག་རེ་ག་རེ་རེད་སོ་དུས་ཚིགས་བཞི་ཡོད་རེད་བ་ཨ་ནི་དེ་ནས་མ་ལ་ཡང་ཅིག་དབྱར་ཕྱི་མ་ཁས་ལེན་པ་དང་དེ་འདྲས་དེ་གཉིས་བཟོ་བའི་ཆེད་དུ་ལ་ཨ་ནི་དུས་ཚིགས་དེ་ལ་ཨ་ནི་ག་རེ་ཚ་དུས་ཚིགས་ལྔ་རེད་བ་ལྔ་རེད་བ།

རེད་བ་ཨ་ནི་ཟླ་བ་ཉ་ཚེ་ཟླ་རངས་རྒྱས། ཟླ་བ་ཉ་གང་བ་དེའི་ཚེ་ཟླ་རངས་ཟེར་རེ་ལ་ཟླ་རངས་རྒྱས་ཟེར་ཏེ་དེ་ནི་ཟླ་བ་དེ་ཨ་ནི་བ་ཞེས་ཉ་གང་བའི་དེ་ལ་ད་ཟླ་བ་དེ་ཡོངས་སུ་རྫོགས་པའོ་དེ་འདྲའི་ཞེས་གསུངས་ཀྱི་ཟླ་བ་ཉ་ཚེ་ཟླ་རངས་རྒྱས། སྟོན་ཟླ་ཐ་ཆུང་ཞེས་བྱ་སྟོན་ཟླ་ཐ་ཆུང་ཞེས་བྱ་བ་འདི་ནི་རབ་ཏུ་རྒྱས་པ་ཡིན། ཞེས་པ་དང་ཨ་ནི། དགྲ་གཉེན་དོང་རྣམས་དམུ་ཕྲུག་ཀྱང་ལན་གཉིས་ཡོངས་སུ་འཁོར་བ་ཞེས་བཅས་དམུ་ཕྲུག་གི་ཟླ་བ་ལ་དེ་ལྟ་མཐའ་ཆོད་དུ་བཤད་པའི་ཕྱིར་དེ་གཉིས་ཀྱི་ཚེ་སྤྱི་རུས་ནི་གི་ཟླ་དང་པོ་ཡིན་པར་འདས་ལ། འོ་དེ་རེད་ད་ད་ལྟ་གཞུང་སྔ་ཕྱི་དེ་དག་གིས་དམུ་ཕྲུག་གི་ཟླ་བ་དེ་ལ་དེ་ལྟ་མཐའ་ཆོད་ཡིན་པ་དེ་བཤད་ཆོག་འདོད། དེའི་ཚེ་ད་དེ་ལྟ་མཐའ་ཆོད་དེ་ལྟ་མཐའ་ཆོད་དུ་བཤད་ཆོག་ཡ་ཚ

ཟླ་བ་ཚེས་ལས་ཀྱི་བྱེད་པ་ལས་ཀྱང་ས་ག་དོང་ན་འཆི་ལྟས་དང་དེ་རྗེས་དམུ་ཁྲུས། དེ་རྗེས་ཁྲི་མེད་དམུ་ཁྲུས་དང་རྒྱ་དུ་དབོ་ཞེས་བྱ་བ་ཉག་སྦྲུལ་པའི་མ་ངོ་སྤྱི་བྱེ་བརྒྱད་བཅས་དམུ་ཁྲུས་ཀྱི་ཡ་མ་ངན་གྱི་ཚེ་སྤྱི་བྱེ་བ་ལ་གསོ་སྦྱོང་མུ་ཐབ་པར་བྱེད་པར་བཤད་ལ། གསོ་སྦྱོང་མུ་ཐབ་པ་འོངས་འདྲ་བ་ལས། འོ་ད་དེ་རེད་བྱ་ལ་དེ་ལ་ག་རེ་གསུང་གི་འདུག་ཟེར་ན།

འདུལ་བ་ཚིག་ལེ་གི་བཤད་པ་ལས་ཀྱང་ས་ག་དང་ནི་ཆུ་སྟོད་དང་དེ་རྗེས་ཁྲུམས་སྨད་སྨིན་དྲུག་དང་རྒྱལ་དང་དབོ་ཞེས་བྱ་བ་ཉ་དྲུག་པོའི་མར་ངོ་བཅུ་བཞི་བརྗོད་ཟེར་བ་དེ་རེད་ད། ས་ག་ཟླ་བ་ཆུ་སྟོད་ཟླ་བ་ད་ད་ཟླ་ཁྲུམས་སྨད་སྨིན་དྲུག་ཟླ་བ་རྒྱལ་ཟླ་བ་དབོ་ཟླ་བ་ད་དེ་གི་མགོ་ཚུལ་དང་འདྲ་མ་སོང་བ་དོ་ཞེས་ཟླ་བ་འཆི་བ་རེད་འདོ་འོ་ད་དེ་བཞིན་ད་དེ་འདྲའི་གི་ཟླ་བ་དྲུག་པོ་དེ་གའི་དེ་ནི་མར་ངོ་མར་ངོ་གི་ཚེས་པ་བཅུ་བཞི་ཉིན་ཁ་དེ་ལ་ད་དེ་རེད་ཟེར་གི་ད་གསོ་སྦྱོང་བཅུ་བཞི་པའི་དུས་དེ་དེ་ཙང་དྲུག་པོའི་མར་ངོ་བཅུ་བཞི་བརྗོད།

ཨོ་དེ་རེད་འགྲོ་གི་རེད་ད་གསོ་སྦྱོང་ད་གང་ལྟར་ཀྱང་གསོ་སྦྱོང་མི་ཐུབ་པའི་གསོ་སྦྱོང་ཟེར་ཡ་དེ་ད་གསོ་སྦྱོང་མི་ཐུབ་པ་ཟེར་ནས་ལབ་གི་རེད་མི་ཐུབ་པའི་གསོ་སྦྱོང་ཟེར་ཡ་དེ་གང་ལྟར་ཀྱང་ཚེས་ཞག་གིས་ཉིན་ཞག་བདའ་མི་ཐུབ་པའི་ཆ་ནས་ཨ་ནེ་བུ་ག་དེ་མི་ཐུབ་པའི་དེ་འདྲའི་གི་དེའི་ཐད་ལ་གསོ་སྦྱོང་བྱས་པ་དེ་ལ་ཨོ་དེ་ལ་ཨ་ནེ་ག་རེ་རེད་གསོ་སྦྱོང་མི་ཐུབ་པ་ཟེར་ན་ད་འོ་ན་མི་ཐུབ་པའི་གསོ་སྦྱོང་ཟེར་ན་འོ་ད་དེ་འདྲའི་ཅིག་གསུངས་ཀྱི་རེད་དེའི་ཙམ།

ཕྱེད་དུ་གཉིས་འདས་སེ་རེ་ལ་ག་རེ་རེ། དཔྱིད་དུ་ཕྱེད་ཀ་ར་བ། ཟླ་བ་དཔྱིད་དུ་ཕྱེད་ཀ་འདས་ནས་ཨ་ནི་དེ་རྗེས་ལ་ཨ་ནི་སོ་ཆུ་གཅིག་བྱེད་པ་དེ་ནས་གི་རེས་འོ་དེ་ལས་ད་གང་བྱེད་ཤི་ཨ་བྱེད་ཨ་ནི་གཡའ་བྱེད་འོ་ད་དེ་ནང་ལོགས་ལས་ད་ཟླ་བ་གང་དུ་ཤི་དུ་གཡའ་ནང་གཅིག་ཟླ་བ་ཕྱེད་དུ་གཉིས་འདས་ཤི་ཟེ་ལ་གི་དོ་དེ་ད་ཟླ་བ་ཕྱེད་དུ་གཉིས། ད་ཟླ་བ་དཔྱིད་དུ་ཕྱེད་ཀ་བར་འདས་འགྲོ་རེ་ལ་དེ་ཚང་ནས་ཨ་ནི་སོ་ཆུ།

སྟོན་ཟླ་ཐ་ཆུང་དེ་རེད། དེའི་ཚེས་བཅུ་དྲུག་ནས་ཟེར་དེ་ད་སྟོན་ཟླ་ཐ་ཆུང་གི་ཚེས་བཅུ་དྲུག་ནས་ཐ་སྐར་གྱི་ཟླ་བ་ཡིན་པས་དེའི་མར་ངོ་དང་ཐ་སྐར་གྱི་ཟླ་བ་ཡར་ངོ་གཉིས་ཏེ་དང་གི་ལ་གདངས་པ་ན་ནི་དགུན་ཟླ་དང་པོ་དང་ཐ་སྐར་གྱི་ཟླ་བ་དགུ་ཡིན་པ་བཞེད་དེ། འོ་ད་དེ་རེད་ཤག། ད་ལྟ་སྒྲུང་ཁྲིད་ཀྱི་ཉ་བའི་ཟླ་བ་དེ་སྟོན་ཟླ་ཐ་ཆུང་དེ་རེད། སྟོན་ཟླ་ཐ་ཆུང་གི་ཚེས་པ་བཅུ་དྲུག་ནས་ཨ་ནི་ཐ་སྐར་གྱི་ཟླ་བ་དེ་ཆགས་འགྲོ་ངེས་རེད། འོ་དེ་རེད་ད་དེ་གི།

ཨ་ནི་སྒྲུང་ཁྲིད་ཀྱི་ཉ་བའི་ཚེས་བཅུ་དྲུག་ནས་དབྱུག་གུའི་ཟླ་བ་ཡིན་པའི་ཕྱིར་དང་མོན་གྲུའི་ནག་པོའི་ཕྱོགས་ལ་གསོ་སྦྱོང་མི་ཐུབ་པ་འབྱུང་བར་བཤད་ཀྱི་དེ་ནི་རང་གི་ཟླ་སྟོད་ཡིན་གྱི་ཟླ་བ་འགྲིབ་པ་ལ་བརྟེན་ནས་ནག་པོའི་ཕྱོགས་ཡིན་པའི་ཕྱིར་རོ། འོ་དེ་རེད་ད། ཡི་གེ་གོང་དེ་ལ། མདོ་སྡེ་ཉི་མའི་སྙིང་པོ་འདི་བདག་གིས་རྒྱུ་སྐར་མོན་གྲུའི་ཟླ་བ་ཉ་ཚེ་ཟླ་རངས་འགྱུར་སྟོན་ཟླ་ཐ་ཆུང་ཞེས་བྱ་བ་འདི་ནི་རབ་ཏུ་རྒྱས་པ་ཡིན་ཟེར་ནས་ཅིག་གསུངས་སོ། འོ་ད་དེའི་ནང་ལ་ད་ཟླ་བ་ཉ་ཚེ་ཟླ་རངས་འགྱུར་ཟེར་ཡ་དེ་གི་དོན།

ཅི་ཡིན་དེའི་ཟླ་བ་ཨ་ནི་རངས་ཤིང་རྫོགས་པ་ཟེར་ད་ཟླ་བ་ཉ་ཚེ་ཟེར་ཟླ་བ་ཉ་གང་བ་དེའི་ཚེ་རེད་བ་ཨ་ནི་ཟླ་རངས་ཟེར་དེ་ད་འདི་གི་འདི་གི་ཟླ་བ་དེ་རངས་ཟེར་དེ་ད་རངས་པ་དེ་རྫོགས་པ་ཟླ་བ་རྫོགས་པ་རེད་ཟེར་ཨོ་ད་དེ་རེད་ད་ང་ཚོ་ཟླ་བ་རྫོགས་ཟེར་དེ་ད་ད་རུང་མར་ངོ་ལྷན་འགྲོ་ཟོ་དེ་ལ་ཨ་ནི་ཡི་གེ།

ཀ་ས། ཟླ་དེ་རྫོགས་པར་བཤད་པས་ཨ་ནི་སྒྲུང་ཁྲིད་ཀྱི་ཉྭ་བའི་ཚེ། ཉྭ་བའི་ད་སྒྲུང་ཁྲིད་ཀྱི་ཟླ་བའི་ཟླ་བ་དེ་གི་ཉྭ་གང་བའི་གི་དེ་འདྲའི་གི་ཉྭ་བའི་ཨ་ནི་དེ་གི་ཚེས་བཅུ་དྲུག་ནས་དབྱུག་གུ་གི་ཟླ་བ་ཡིན་པའི་ཕྱིར་རོ། དེ་རེད་ད་དེ་གི་ཚེས་བཅུ་དྲུག་ནས་དབྱུག་གུ་གི་ཟླ་བ་དེ་ཡིན་པའི་ཕྱིར་དང། མོན་གྲུ་ནག་པོའི་ཕྱོགས་ལ།